རྡོ་ཁ་དེ་བཅས་བསྡད་པའི་གནས་ཚུལ་འདི་ལྟར་མང་པོ་ཞེ་པོ་བྱུང་བྱས་དངོས་གནས་འཛམ་བུ་གླིང་འཁོར་ལེའི་གོ་རྒྱུར་ཞེ་པོ་ཐེབས་ཏེ་བསྡད་ཡོད་རེད། འདི་འདྲའི་ཐེབས་པའི་སྐབས་དེར། ད་རིང་རེས་གཟའ་ཕུར་བུའི་ཉིན་དཀར་འདི་ལ་ཡ། ཨ་ད་འཛམ་བུ་གླིང་ནང་ལོགས་ཀྱི་ཚན་རིག་གི་དུས་དེབ་གལ་ཆེ་ཤོས Nature ཟེར་མཁན་དེ། བོད་སྐད་ལ་ཐད་ཀར་བསྒྱུར་བ་ཡིན་ན་རང་བྱུང་ཟེར་དགོས་རེད། འདིའི་ནང་ལོགས་ལ་ཡང། ནད་དུག་དང་གནམ་གཤིས་འགྱུར་ལྡོག་སྐོར་གྱི་འབྲེལ་བའི་ཞིབ་འཇུག་གི་རྩོམ་གལ་ཆེན་པོ་ཞིག་བཏོན་ཤག། དུས་དེབ་འདིའི་ནང་ལོགས་བཏོན་པའི་རྩོམ་འདི་ཚོ་ད་གང་ལོགས་རྦད་དེ་ཚན་རིག་གི་གོས་ཨང་གྲངས་དང་དེ་འདི་མང་པོ་གྲངས་ཚད་དང་འདི་མང་པོ་ཞེ་པོ་བྱས་བྱས་ང་ཚོ་སྤྱིར་བཏང་འདི་ཚན་རིག་འདི་ཐོག་ལ་ཁ་སྐད་མ་ཤེས་མཁན་ཚོས་བལྟས་པའི་སྐབས་ད་ཞེ་དྲག་ཀློག་ཁག་པོ་རེད་ཤག། ད་ཡིན་ན་ད་རིང་རྩོམ་འདི་གལ་ཆེན་པོ་སོང་ཙང་རྩོམ་འདིའི་སྐོར་ལ་ཡང New York Times དང་གསར་འགྱུར་བརྒྱུད་ལམ་ཁག་གིས་འདིའི་སྐོར་ལ་ཡང་གནས་ཚུལ་ཞེ་པོ་ཅིག་འདུག་བྱས་ཙང་ངས་དེ་ཚོ་གཙོ་བོ་གཞི་བཞག་བྱས་ཡིན་ན་རྩོམ་འདིའི་ནང་དོན་ཁ་ཤས་ཤིག་ངོ་སྤྲོད་ཞུས་ན་བསམ་བསམ་རེ་བྱུང། རྩོམ་འདི་ཡིན་ན་ཚན་རིག་ཞིབ་འཇུག་པ་འགས་ཀྱི་མཉམ་དུ་ད་འདས་པའི་དུས་ཚོད་ངེས་ཅན་ཞིག་ནང་ལོགས་ལ་ཡ་ཞིབ་འཇུག་བྱས་པའི་འབྲས་བུ་དང་ཁོ་ཚོས་ཡིན་ན་འཛམ་གླིང་ནང་ལོགས་ཀྱི་ད་སེམས་ཅན་སྣ་ཚོགས། རིགས་མང་པོ་ཞེ་པོ་ཅིག་ལ་ཡང་ཞིབ་འཇུག་བྱས་གནམ་གཤིས་འགྱུར་ལྡོག་ཕྱིན་པའི་སྐབས་ཡིན་ན་ཁོ་ཚོའི་འཁོར་རྒྱུག་ལ་ཡང་འགྱུར་ལྡོག་ག་འདྲ་འགྲོ་གི་ཡོད་མེད་དང་བལྟས་བྱས་ཡིན་ན་ཞིབ་འཇུག་བྱས་པའི་འབྲས་བུ་ཅིག་རེད་ཤག་ཨ་འདིའི་ནང་ལ་གཙོ་བོ་ཟེར་ཡ་དེ་ག་རེ་འདུག་ཟེར་ན་ད་རེ་གལ་སྲིད་འཛམ་གླིང་གནམ་གཤིས་འགྱུར་ལྡོག་ཕྱིན་བྱས་ད་སྤྱིར་བཏང་བྱས་པའི་གནམ་གཤིས་འགྱུར་ལྡོག་དེ་མ་རྩ་གཅིག་ཁ་ཤས་ས་ལ་གྲང་རུ་ཕྱིན་ཁ་ཤས་ས་ལ་ཚ་རུ་ཕྱིན་བྱེད་ཀྱི་ཡོད་རེད་འདི་ནས་ཁྱོན་ཡོངས་ནས་བྱས་པ་ཡིན་ན་གནམ་གཤིས་དེ་ཚ་རུ་འགྲོ་གི་ཡོད་ཤག་ཨ་གནམ་གཤིས་ཚ་རུ་འགྲོ་གི་ཡོད་པའི་རྐྱེན་གྱིས་སེམས་ཅན་ཐོག་ལ་ཡོད་པའི་ནད་དུག་འདི་མང་པོ་ཞེ་པོ་ཅིག་ད་རྗེས་མ་གཅིག་སེམས་ཅན་གཅིག་ནས་གཅིག་ལ་འགོས་ཡ་དང་ཐ་མ་དེ་ཡིན་ན་མི་ལ་འགོས་བྱས་ད་ད་རིང་དཔེར་ན་ཆ་བཞག་ན་ཏོག་དབྱིབས་ནད་དུག་དེ་མང་པོ་གཅིག་ཚོད་དཔག་བྱས་བྱས་ནས་འདི་རེད་ད་མགོ་བལྟས་པས་ཀྱི་ཙི་ཙི་སྒམ་པོ་རེད་བྱས་ཙི་ཙི་སྒམ་པོ་ནས་རྒྱ་ནག་གི་ཞིབ་འཇུག་བྱེད་མཁན་དེ་ཚོས་ཙི་ཙི་སྒམ་པོ་བཙལ་ནས་ནད་དུག་དེ་ཚོ་ཚུར་ལེན་བྱས་ཞིབ་འཇུག་བྱེད་ཡ་ཆེད་དུ་ཞིབ་འཇུག་ཁང་ནང་འཁྱེར་ཡོང་དེ་ཤོར་བྱས་མི་ལ་འགོས་པ་ཡིན་ན་ཡང་ན་རྒྱ་ནག་ཁོ་རང་དུ་བཙལ་བྱས་ན་ནད་དུག་འདི་ཡིན་ན་ཙི་ཙི་སྒམ་པོ་ནས་སེམས་ཅན་གཞན་པ་གཅིག་ལ་འགོས་སེམས་ཅན་གཞན་པ་དེ་ནས་ཡིན་ན་མི་ལ་འགོས་པ་རེད་བྱས་བཤད་ཀྱི་ཡོད་རེད་གང་ལྟར་གང་ལྟར་སེམས་ཅན་གཅིག་ནས་མིར་འགོས་འདོད་ཚེ་ཇི་ལྟར་ད་ལྟ་གོ་རྒྱུ་དེ་གར་དེ་སོང་ཨ། བྱས་ཙང་ཚན་རིག་པ་ཚོས་ཡིན་ན་ད་མ་འོངས་པའི་ལོ་ལྔ་བཅུ་ཙམ་ནང་ལོགས་ལ་ཡ། གནས་ཚུལ་འདིའི་རིགས་ཀྱི་ཡོང་ཡག་གི་ཉེན་ཁ་དེ་ཞེ་པོ་ཆེ་རུ་འགྲོ་གི་འདུག་ཟེར་གྱི་ཡོད་ཤག། ད་མ་རྩ་ཁོ་རང་ནས་ཡིན་ན་ཨ་མདོ་དེ་གནམ་གཤིས་དྲོ་རུ་འགྲོ་གི་ཡོད་པ་དེས་ནད་དུག་ཁྱབ་གདལ་འགྲོ་ཡག་དེ་ཡིན་ན་ཁོ་མགྱོགས་རུ་ཞེ་པོ་འགྲོ་གི་ཡོད་ཟེར་རེད་ད་དེ་ཡིན་ན་གསར་པ་མེད་པ་བྱས་ལ་རྙིང་པ་ཆ་བཞག་པའི་ནད

མིའི་རིགས་ཀྱི་འགོས་བྱས་ཡིན་ན་དཀའ་ངལ་འཕྲད་བསྡད་པ་དེ་ཚོ་ཡིན་ན་ཕལ་ཆེར་དཀའ་ངལ་ཆེ་རུ་ཞེ་པོ་འགྲོ་ས་རེད་ག་རེ་ཡིན་ཟེར་ན་ནད་དུག་འདིའི་རིགས་དེ་དུག་སྦྲང་གིས་དུག་སྦྲང་ལ་ཡང་ནད་དུག་དེ་ཕོག་དུག་སྦྲང་གིས་ཡིན་ན་མི་ལ་སོ་བརྒྱབ་ཨ་ནི་དེ་མི་ལ་འགོས་བྱེད་ཀྱི་ཡོད་རེད་དང། གནམ་གཤིས་དྲོ་རུ་འགྲོ་བའི་སྐབས་ཡིན་ན་དུག་སྦྲང་དང་དེ་འདྲས་ག་ད་སྐྱིལ་ཏེ་ན་ཚ་འཁྱེར་ཡོང་མཁན་གྱི་འབུ་སྲིན་དེ་ཡིན་ན་ཞེ་པོ་མང་དུ་འགྲོ་གི་ཡོད་ས་རེད་དེ་ཚོ་ཕྱིན་པའི་སྐབས་ཡིན་ན་ན་ཚ་དེ་ཁྱབ་བརྡལ་ཞེ་པོ་འགྲོ་གི་འདུག་ད་འདི་ལ་ཉེན་ཁ་ཆེ་དེ་ད་ལྟ་འདི་ནང་ལོགས་ལ་ཡང་རྩོམ་འདིའི་ནང་ལོགས་ཞིབ་འཇུག་བྱས་གཙོ་བོ་དེ་ག་རེ་འདུག་ཟེར་ན། ཁོ་ད་ལྟ་ཡོད་ཡོད་པའི་ནད་དུག་མི་ལ་ཡང་ན་ཚ་བཟོ་ཉན་དེ་ཚོ་གཅིག་པོ་མ་ཡིན་པའི་ནད་དུག་གསར་པ་འདི་ད་ད་ལྟ་ང་ཚོས་ཧ་མ་གོ་བའི་ནད་དུག་འདྲ་མང་པོ་ཞེ་པོ་ཅིག་ཡིན་ན་སེམས་ཅན་ནས་མི་ལ་འགོས་ཡག་འདི་ཉེན་ཁ་ཆེ་རུ་ཆེ་རུ་ཞིག་འགྲོ་གི་འདུག་ཅེས་བཤད། བཤད་ཤག་ད་དེའི་སྔོན་ལ་ཡང་ངས་ག་རེ་བསམ་བྱུང་ནད་དུག་འདིར་འགྲེལ་བཤད་རེ་ཅིག་རོབ་ཙམ་ཞིག་བརྒྱབ་ན་མ་ད་ད་ཚང་མས་མཁྱེན་གྱི་ཡོད་ཀྱི་རེད། ང་རང་རྒྱུན་དུ་ད་ང་རང་བོད་སྐད་ནང་ལོགས་ལ་ཡང་ཅིག་གིས་ནད་འབུ་ནད་འབུ་ཟེར་ཞིག་གཏོང་ཨ། ད་དངོས་གནས་བྱས་ན་ནད་འབུ་དང་ནད་དུག་ཟེར་འདི་ལོགས་ཀ་རེད།

རྗེས་རྗེས་ལ་མི་ཤེས་ཧ་གོ་མི་འདུག་དེ་ཤེས་ཡག་དེའི་དང་པོ་དང་པོ་དེ། གཅིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ཡ་ཨུ་རུ་སུའི་གཟུགས་ཁམས་དང་དེ་འདྲ་ལ་ཡ་ཞིབ་འཇུག་བྱེད་ཉན་ཅིག་གིས་དང་པོ་དེ། ཧ་གོ་ཤག་ནད་འབུ་མ་ཡིན་པའི་ནད་འབུ་ལས་ཆུང་ངུ་ཡོད་པའི་རྒྱུ་གཞན་པ་གཅིག་གིས་མི་ལ་ན་ཚ་བཟོ་གི་ཡོད་པ་ད་དེ་ཚོ་ཧ་གོ་བྱས་ད་དེ་ཡིན་ན། ནད་འབུ་དང་མ་འདྲ་གི་ཁྱད་ཆོས་གཙོ་བོ་ག་རེ་ཟེར་ན་ནད་འབུ་ཟེར་ཉན་འདི་ནི་ཁོ་རང་རང་ཕྱིའི་ངོས་ནས་ད་ཁ་དང་མིག་དང་རྐང་པ་ལག་པ་ད་ཡོད་ནའི་མེད་ནའི་ཁོ་རང་སྲོག་རང་བྱས་བྱས་ཁོ་རང་ཁོ་རང་ལོགས་སུ་ཐོན་བྱས་བསྡད་ཐུབ་ཉན་ཅིག་རེད་ད་ཡིན་ནའི་ནད་དུག་ཟེར་ཉན་འདི་འདི་འདྲས་མ་རེད་ནད་དུག་ཟེར་ཉན་འདི་ཡིན་ན་མིའི་གཟུགས་པོ་དང་ལུས་ཁམས་ཀྱི་ཕུང་པོའི་ཐོག་གི་ཁོ་ཆ་ཤས་ཆུང་ཆུང་བྱས་བྱས་ཁོ་རང་རང་ཡིན་ན་འབུ་དག་འདི་གལ་ཆེན་མ་རེད། ཁོ་རང་རང་ཡིན་ན་ད་ག་འདྲ་མིའི་གཟུགས་པོ་ལ་འགོས་བྱས། མིའི་གཟུགས་པོའི་ཕྲ་ཕུང་དེ་ཚོའི་ནང་ལོགས་ལ་ཡང་དཀྲིས་དཀྲིས་བཏང་བྱས་ཕྲ་ཕུང་ཆ་ཤས་ཆགས་དུས་ནི་ཕྲ་ཕུང་གཅིག་གཅིག་སྐྱེ་འགྲོ་དུས་ཙམ་པ་ཁོ་ལ་ཡང་ཕར་ཚུར་འགོས་བྱས་མང་རུ་ཕྱིན་མི་ཤེས་ཁོ་རང་རང་ཕྱི་ལོགས་སུ་ཐོན་བྱས་ཡིན་ན་གནས་ཡག་མེད་མཁན་ཅིག་རེད་བྱས་ཙང་འདི་འདྲས་སོང་ཙང་དེའི་ནད་འབུ་དང་ནད་དུག་གཉིས་དེ་ད་ག་འདྲ་ཁྱད་པར་དེ་ཆེན་པོ་ཞེ་པོ་ཅིག་མ་ཟད་ཡིན་ན་ད་མིའི་ན་ཚ་ན་ཡག་དང་འགོས་སྟངས་དང་དེ་ཚོ་གང་གའི་ཐོག་ནས་བལྟས་པ་ཡིན་ན་ལས་ད་ལྷག་པར་དུ་སྨན་བཅོས་བྱེད་ཡག་རིགས་ཡིན་ན་ཆ་བཞག་པ་ཡིན་ན་དེ་བས་ནི་ཁྱད་པར་ཆེན་པོ་ཞེ་པོ་ཅིག་རེད་ཤག་ད་གང་ནད་འབུའི་རིགས་དེ་ཡོད་པའི་ན་ཚ་དེ་ཚོ་གང་ག་ལ་ཡིན་ན་སྤྱིར་བཏང་བྱས་པ་ན་ཁོ་ནད་འབུ་བསལ་ཡག་གི་ལྟ་བུ་སྨན་དེ་གས་འཛམ་བུ་གླིང་ནང་ལོགས་ཞེ་པོ་ཅིག་གི་ནུས་པ་ཆེན་པོ་དང་ཡག་པོ་འདི་མ་གོ་ཞིབ་ཅོག་རེད་ད་ཡིན་ནའི་ནད་དུག་ཟེར་དུས་འགོས་དུས་ཙམ་པ་ཡིན་ན། ནད་དུག་ལ་ཁོ་རང་མིའི་དཔེར་ཆ་ཤས་རང་ཞིག་ཆགས་དུས་ཙམ་པ་ཁོ་སེལ་ཁག་པོ་ཞེ་པོ་བྱས་བྱས་ཡིན་ན་དཀའ་ངལ་བྱས་བྱས་ད་ད་ལྟ་དཔེར་ཆ་བཞག་ན་ཏོག་དབྱིབས་ནད་དུག་དེས་དཀའ་ངལ་ཞེ་པོ་ཅིག་འཕྲད་བྱས་བསྡད་ཡོད་རེད་ང་ཚོས་ཤེས་བཞིན་ཡང་ད་ག་ནང་བཞིན་ན་ཚ་ཆུང་ངུ་འདི་ང་ཚོ་རྒྱུན་དུ་ནས་ན་ཡག་ཆ་བཞག་པ་ཡིན་ན་ཆམ་པ་བརྒྱབ་ཟེར་དེ་ཆམ་པ་ཟེར་ཉན་དེ་ཡང་ནད་འབུ་མ་རེད་ནད་དུག་རེད་བྱས་ཙང་ང་ཚོ་ཆམ་པ་བརྒྱབ་དུས་ཙམ་པ་ནམ་རྒྱུན་མལ་ས་ཡར་དུ་ཚོས་ཁོས་ན་ཚའི་ཅིག་ནད་རྟགས་དེ་གས་མར་བཅག་ཡག་གི་ནུས་པ་ཐོན་མི་ཤེས་ཁོ་ན་ཚ་རང་ནད་དུག་རང་སེལ་ཡག་གི་ནུས་པ་དེ་གས་མེད་པ་རེད་འདི་སོང་ཙང་ཆམ་པ་ཅིག་བརྒྱབ་ཚར་སོང་ག་འདྲ་ཉི་མ་ཁ་ཤས་ཤིག་འགོར་ཁོ་རང་བཞིན་གྱིས་མེད་པར་བྱས་ད་ལུས་པོའི་ལྷན་སྐྱེས་ཀྱི་ནུས་པས་ནི་མེད་པ་བཟོས་མི་ཤེས་སྨན་གྱིས་ཕན་ཡག་མེད་པ་ཅིག་རེད་བྱས་ཙང་ཨ་ནི་ད་རིང་འདིའི་རྩོམ་ནང་བཤད་ཡག་འདི་ཡིན་ན་ནད་འབུ་མ་རེད་ཤག་དེ་ནད་དུག་ཟེར་དེ་རེད་ཤག་ད་ཁོ་ཚོས་གཙོ་བོ་དེ་ཞིབ་འཇུག་བྱེད་དུས་ཙམ་པ་བལྟས་པའི་སྐབས་ལ་ཡང་ད་ནད་དུག་ཟེར་ཉན་དེ་ད། ང་རང་ཚོ་མི་གཅིག་པོ་མ་རེད། སེམས་ཅན་མང་པོའི་ལུས་པོ་ལ་ཡག་ད་དེ་འདྲས་ཁོ་ཚོས་ང་ཚོ་སེམས་ཅན་ནང་ན་ད་རེས་འདིའི་ནང་ལ་ཞིབ་འཇུག་བྱས་གཙོ་བོ་དེ mammals ཟེར་བྱས mammals ཟེར་ཉན་དེ་མང་ཆེ་གཅིག་ཡིན་ན་སེམས་ཅན་ད་རིགས་སྣ་མིན་སྣ་ཚོགས་ཡོང་གི་རེད་པ་ད་སྲོག་ཆགས་སྲོག་ཆགས་དེ་ཚོའི་ནང་ནས་སྤྱིར་བཏང་བྱས་ན་ཁྲག་དེ་ཁྲག་ལ་དྲོད་ཡོད་མཁན་དེ་ཚོ་མང་ཆེ་སེམས་ཅན་དེ་ཚོར་གོ་གི་ཡོད་རེད་ད་གོ་གོ་རྒྱ་ད་དེ་ཞེ་པོ་ཆེན་པོ་རེད་བྱས་ད་ལས། བྱེད་སྟངས་དེ་ཚོའི་ནང་ལོགས་རྒྱུན་དུ་འཁོར་ནས་སེམས་ཅན་དེ་ཚོ་མང་པོ་ཅིག་ལ་ཡང་ནི་ནད་དུག་དང་ལུས་པོའི་ཐོག་ལ་ཡང་ཡོད་ཡོད་རེད་ད་ཡིན་ནའི་ཁོ་སེམས་ཅན་དེ་ཚོའི་ལུས་པོའི་སྒང་ལ་ཡང་ནད་དུག་དེ་ལོ་བརྒྱ་ཕྲག་མང་པོ་དང་སྟོང་ཕྲག་མང་པོ་དང་ཐ་ན་ས་ཡ་མང་པོ་འདས་པའི་སྐབས་ལ་ཡིན་ན་སོ་སོ་སོའི་ལུས་པོའི་ཁོའི་ལྷན་སྐྱེས་ཀྱི་ཁོའི་ཁོ་ཚོ་ལ་ཡང་འགོག་ཡག་གི་ནུས་པ་ཆེ་ཆེ་ཡིན་ན་དཔེ་ཆ་བཞག་ན་ཏོག་དབྱིབས་ནད་དུག་འདི་ང་རང་ཚོ་འདས་ད་མི་ལ་ན་ཚ་ཞེ་པོ་ཞིག་སྐོར་བ་དེ་རིལ་གསུམ་དེ་ཡང་ཁོ་ཁོ་ཙི་ཙི་སྒམ་པོ་ལ་ཡོད་དུས་ཁོ་རང་ཙི་ཙི་སྒམ་པོ་ན་གི་ཡོད་ས་མ་རེད་ད་སྤྱིར་བཏང་བྱས་པ་ཡིན་ན་སྲོག་ཆགས་གཅིག་སྒང་ལ་ཡང་ནད་དུག་ཡོད་པ་དེ་ནད་དུག་དེ་སྲོག་ཆགས་ཁོ་རང་སྒང་ལ་ཡང་བསྡད་བསྡད་མི་ཤིང་ལས་སྲོག་ཆགས་གཞན་པ་འདི་དང་སེམས་ཅན་གཞན་པ་ལ་འགོས་ཡག་དང་སེམས་ཅན་གཞན་པ་ལ་འགོས་པ་མ་ཟད་ཡིན་ན་ཞེ་པོ་ཞིག་འདི་དར་ཁྱབ་ཆེན་པོ་བྱུང་ཡག་འདི་ཡིན་ན་ཏོག་ཙམ་ཉུང་ཉུང་ཡིན་པ་འདྲ་ད་ཡིན་ནའི་འདི་རེ་རེ་ཡོང་པའི་སྐབས་དེ་ཡིན་ན་སྔ་མ་ད་ལྷ་འབྲུམ་ཡིན་ནའི་རེད་ན་ཚ་འདི་རིགས་དེ་ནི་ཞེ་པོ་བྱས་བྱས་ཡིན་ན་མིའི་རིགས་ལོ་རྒྱུས་སྒང་བལྟས་པ་ཡིན་ན་གྲངས་ཀར་བརྩི་བ་ཡིན་ན་དམག་འཁྲུག་ནང་ཤི་བའི་མིའི་གྲངས་ཀ་དང་ནད་ཡམས་ནང་ཤི་བའི་མིའི་གྲངས་ཀ་བྱས་པ་ན་ནད་ཡམས་ནང་མི་ཤི་བའི་གྲངས་ཀ་དེ་ཡིན་ན

ནད་དུག་རིགས་གཅིག་ཆ་བཞག་པ་ཡིན་ན། སྤྱིར་བཏང་བྱས་པ་ཡིན་ན་སེམས་ཅན། འདྲ་པོ་འདྲ་པོ་འདི་མང་པོ་ཅིག་ཡོད་རེད་པ། དཔེར་ན་ཆ་བཞག་ན་ཁྱི་ནི་ཁྱིའི་ནང་ལོགས་ལ་འདྲ་པོ་འདི་མང་པོ་ཞེ་པོ་ཅིག་ཡོད་རེད། ཞི་མི་ཡིན་ན་ཞི་མི་སྟག་དང་ད་གཟིག་དང་འདི་ཚོ་ཁོ་རང་ཡང་རིགས་དེ་བྱས་འདྲ་པོ་ཅིག་ཡོད་རེད་པ། འདི་ཚོ་རིགས་འདྲ་པོ་ཡོད་ཀྱོག་འདི་ཚོ། སྒང་གའི་ནང་ལོགས་ལ་ཡང་ད་ནད་དུག་རིགས་དེ་འདྲ་པོ་ཡོད་ཀྱོག་མང་པོ་ཞེ་པོ་ཞིག་འདུག་གཅིག་དེ་བྱས། གཉིས་པ་དེ་ཡིན་ན་ག་རེ་འདུག་ཟེར་ན་ཁོ་ཚོས་ལྟ་དུས་ཙམ་པ། གལ་སྲིད་སེམས་ཅན་གཅིག་གནས་སའི་ས་ཆའི་ཡུལ་ཅིག་ཡོད་པ་ས་ཆའི་ཡུལ་དེ་ཡིན་ན། གཅིག་ན་ཡོད་པ་དང་ས་ཆའི་ཡུལ་དེ་ཐག་ཉེ་པོ་ཡོད་པ་ཡིན་ན། ཨེ་ནད་དུག་རིགས་གཅིག་ཡིན་ན་སེམས་ཅན་མ་འདྲ་བ་ཡིན་ནའི་དཔེར་མཚོན་ན་བ་མོ་གཅིག་དང་སྟག་གཅིག་ཡིན་པ་ཡིན་ན་ཁོ་གཉིས་གཉིས་བསྡད་སའི་ས་ཆའི་ཁུལ་དེ་ནི་འདྲ་པོ་ཞིག་ལ་ཡོད་པ་ཡིན་ན། ཨ་ནད་དུག་གཅིག་གིས་སེམས་ཅན་དེ་གཉིས་གཉིས་ཆར་ལ་ཡོད་པའི་གནས་ཚུལ་འདི་མང་པོ་ཞེ་པོ་ཞིག་འདུག་དེ་འདྲ་སོང་ཙང་ཁོ་ནས་ག་རེ་ཐོན་གྱི་རེད་ཟེར་ན། ཁོའི་ས་ཆ་གཅིག་ནང་ལོགས་ལ་ཡ་སེམས་ཅན་རིགས་མ་འདྲ་གཉིས་ཡིན་པ་ཡིན་ནའི་ཕར་ཚུར་ཐུག་ཡ་དང་ད་དངོས་སུ་རང་མ་ཐུག་ནའི་ཁོ་ཚོའི་ཕར་ཚུར་ཅིག་འཚོ་བ་སྐྱེལ་སའི་ཁོར་ཡུག་ཅིག་ཡོད་རེད་པ་འདི་འདྲ་པོ་བྱས་བྱས་ཕན་ཚུན་དངོས་སུ་རང་ལུས་པོ་མ་ཐུག་པ་ཡིན་ནའི་ཁོ་ཚོའི་རྡོག་པར་རྩྭ་ཟ་ཡ་དང་འདི་ཚོ་སྒང་ག་ལ་ཅིག་འབྲེལ་བ་ཡོད་དུས་ཙམ་པ་ཡིན་ན་ནད་དུག་ཅིག་ཅིག་འགོ་ཡ་དེ་ཡིན་ན་ཞེ་པོ་ཞིག་ཉེན་ཁ་ཆེ་རུ་འགྲོ་འདུག་ད་འདི་དང་ང་རང་ཚོ་སྤྱིར་བཏང་བྱས་བསམ་བློ་བཏང་པ་ཡིན་ན་ད་ག་རེད་པ། མི་གཅིག་དང་གཅིག་ཉེ་པོ་ཡིན་ན་མི་གཞན་པ་དེ་ནད་པ་ཡིན་ན་དེ་ཚུར་འགོ་ཡ་དང་ཉེན་ཁ་ཆེ་བ་ཡོད་རེད་པ། གནམ་གཤིས་ཀྱི་འགྱུར་ལྡོག་དང་འདི་འབྲེལ་བ་ཆེན་པོ་ཡོད་ཆགས་ཡ་ག་རེ་རེད་ཟེར་ན། ཨ་འདི་ཟེར་ཡ་བྱས་པ་ཡིན་ན་ད་འདི་གཉལ་ལུས་ཡ་ག་འདའ། སེམས་ཅན་དེ་ཚོ་མང་པོ་ཞེ་པོ་ཅིག། སྤྱིར་བཏང་འཛམ་བུ་གླིང་ད་འདས་པའི་ཅིག་ལོ་སྟོང་ཕྲག་མང་པོ་ཅིག་གི་ནང་ལོགས་ལ་ཡང་གནམ་གཤིས་ཀྱི་གནས་སྟངས་དེ་འདྲ་པོ་བྱེད་དུས་ཙམ་པ་ཁོ་ས་ཆ་གཅིག་ལ་ཡང་གནམ་གཤིས་དེ་འཕྲོད་བྱས་བསྡད་བསྡད་ཡོད་རེད་པ། ད་གནམ་གཤིས་ཧོབ་དེ་ཁར་འགྱུར་ལྡོག་ཕྱིན་རྗེས་གནམ་གཤིས་དྲོ་རུ་ཞེ་པོ་འགྲོ་དུས་ཙམ་པ་སེམས་ཅན་མང་པོ་ཅིག་གིས་ནི་སྔ་མོ་ཆགས་སའི་ཁོ་ས་ཆ་དེའི་ནང་ལོགས་ལ་ཡང་མུ་མཐུད་བྱས་བསྡད་མ་ཐུབ་བྱས་བྱས། ཨ་བསྡད་མ་ཐུབ་དུས་ཙམ་པ་ད་སེམས་ཅན་དུ་ཚོད། གཅིག་ཚ་བ་ཚ་བ་ཚ་ས་དཔེ་འདི་ཁོ་ཚོས་འདི་ན་དཔེ་མང་པོ་བཞག་བཞག་དཔེ་གཅིག་ཡིན་ན་འཛམ་བུ་གླིང་གི་ད་སྐེད་ཐིག་ལ་གནས་པའི་ས་ཆ་དེ་གའི་གང་ག་ལོག་ཞེ་དྲག་ཚ་བ་ཆེན་པོ་ཡོད་རེད་ད་ད་རེས་གལ་སྲིད་ཡིན་ན་གནམ་གཤིས་འགྱུར་ལྡོག་ཕྱིན་ས་ཁུལ་དེ་ཚོ་ན་ཚ་བ་དེ་བས་ཆེར་འགྲོ་དུས་ཙམ་པ་ཡིན་ན་ད་སེམས་ཅན་ཡིན་ནའི་རེད་བྱ་བྱིའུ་ཡིན་ནའི་རེད་དེ་ཚོ་མང་པོ་ཅིག་ས་ཁུལ་དེ་ཚོ་ནས་ཡིན་ན་ཨ་ནི་གཅིག་བྱང་ཕྱོགས་ཡིན་ནའི་རེད་ཡང་ན་ལྷོ་ཕྱོགས་ཡིན་ནའི་རེད་དེ་ཚོ་ལ་ཡང་གནས་སྤོས་བྱས་བྱས་ས་ཆ་སྤོས་བྱས་འགྲོ་ཡ་དེ་ཡིན་ན་ཤུགས་ཆེར་ཞེ་དྲག་འགྲོ་གི་འདུག་ཟེར་ཡང་ས་ཆ་ཆུང་ཆུང་ཆ་བཞག་པ་ཡིན་ན་ས་ཆ་འཁོར་གཅིག་རང་ལ་ཡང་སྔས་མ་ཡིན་ན་ལུང་གཞུང་འདི་ནང་ལ་མར་བསྡད་མཁན་གྱི་སེམས་ཅན་གྱི་རིགས་དེ་ཚོ་ཡིན་ན་ད་གནམ་གཤིས་ཚ་བ་ཆེ་དུས་རིའི་སྒང་ལ་ས་མཐོ་ས་ཡར་ཕྱིན་བྱས་ད་གང་ལྟར་སེམས་ཅན་དེ་ཚོ་ལ་ཡང་ཁོ་ཚོའི་ནམ་རྒྱུན་འཚོ་བ་སྐྱེལ་སའི་གནས་སའི་ས་ཆ་དེ་ཚོ་ལ་ཡང་གང་སྔ་མོ་ནང་བཞིན་བྱས་བསྡད་མ་ཐུབ་བྱས་བྱས་འགྱུར་ལྡོག་ཕྱིན་བྱས་ཁོ་ཚོ་གནས་སྤོས་ཕྱིན་པའི་སྐབས་དེ། ད་དེའི་སྔོན་ལ་ཡང་དཔེར་ན་ཆ་བཞག་ན་ཙི་ཙི་སྒམ་པོ་རིགས་གཅིག་གི་དེའི་སྔོན་ལ་ཡ་མི་ལུང་གཞུང་ནང་ད་བྲག་ཕུག་དེའི་ནང་བསྡད་ཀྱི་ཡོད་ན་ད་མ་གི་ཚ་བ་ཚར་ཕྱིན་བྱས་ཙི་ཙི་སྒམ་པོ་རིགས་དེ་ཡིན་ན་ག་ལེ་ག་ལེ་དེ་ནས་ཐོན་བྱས་རི་སྒང་གི་བྲག་ཕུག་ཅིག་ནང་ལ་ཡང་སྤོས་ཕྱིན་པ་ཡིན་ན། ད་ཁོ་གནས་སྤོས་བྱེད་དགོས་ཀྱི་རེད་དེ་བྱེད་དུས་ཙམ་པ་དེ་བྱས་པའི་ཁོའི། བརྒྱུད་རིམ་དེའི་ནང་ལོགས་ལ་ཡང་ཨ་སེམས་ཅན་གཞན་པ་དང

ང་རང་ཚོ་འཛམ་གླིང་ནང་གི་ད་སེམས་ཅན་ནང་ལོགས་ཀྱི་དངོས་གནས་ཅིག་ག་ས་ག་ལ་ཡང་ས་ཆ་ཟིན་བྱས་བསྡད་མཁན་ཡོད་ན་མེད་ན་གཅིག་གིས་ནི་མི་ཆགས་བསྡད་པ་རེད། མི་བསྡད་ས་གང་ག་ལོག་ལ་ཡང་གྲོང་ཁྱེར་བརྒྱབ་ཁང་པ་བརྒྱབ་ལམ་ཁ་བཟོས་ཞེ་པོ་ཅིག་རོགས་བྱས་ཙང། ཨ་ནི་སེམས་ཅན་འདི་ཚོ་མང་པོ་ཞེ་པོ་ཅིག་གནས་སྤོས་བྱས་ད་མི་དང་ཐག་ཉེ་ཉེ་དུས་ཙམ་པ་ཞེ་པོ་ཅིག་འགོས་ཡག་གི་ཉེན་ཁ་ཆེར་ཆེར་འགྲོ་གི་འདུག་ད་ཁོའི་གནམ་གཤིས་འགྱུར་ལྡོག་དང་ནད་དུག་འདི་མི་ལ་འགོས་ཡག་གི་ཉེན་ཁ་ཆེར་འགྲོ་ཡག་ཡོད་པའི་རྒྱུ་མཚན་དེ་བྱས་པ་ཡིན་ན།

Computer ནང་བཅུག། བཅུག་པའི་རྗེས་ལ་ཡིན་ན་ཨ་ནི། ཚ་བ་དེ་ཚོ་ཡིན་ན་ཨ་ནི། མཐོར་མཐོར་འགྲོ་གི་ཡོད་པས་དེ་ཁོའི Computer ནང་ལ་ཡང་གཅིག་གི་ཨ་ག་རེ་ག་རེ་བཅུག་དགོས་ན་བཅུག་ཡ་ཡོད་པ། དེ་ཚོ་བཅུག་དུས་ཙམ་པ་ཁོ་ནས་ཡིན་ན། སེམས་ཅན་དེ་ཚོས་ཁོ་ཚོའི་གནས་སྤོས་བྱེད་སྟངས་དང་ཨ་གནས་སྤོས་བྱས་པའི་སྐབས་ལ་ཡང་སེམས་ཅན་གཅིག་གིས་གཅིག་གང་འདྲ་ཐུག་གི་ཡོད་མེད་དང། འདི་འདྲའི་ཚོད་དཔག་བྱས་བྱས་ད Computer གི་རྩིས་རིག་རྩིས་ཀྱི་ཐོག་ནས་ཚོད་དཔག་བྱས་བྱས་ཉིས་སྟོང་བདུན་ཅུ་ཐམ་པའི་ལོ་ལ་ཡང་སླེབས་པའི་སྐབས་ཡིན་ན། སེམས་ཅན་གྱི་བསྡད་སའི་ས་ཆའི་ཆགས་འཇིག་དེ་དག་ལ་འགྱུར་ལྡོག་ཞེ་པོ་ཅིག་འདི་ཕྱིན་པའི་རྐྱེན་གྱིས་ཡིན་ན། སེམས་ཅན་གཅིག་ནས་གཅིག་དང་ཐ་མ་དེ་སེམས་ཅན་ནས་མི་ལ་ཡ། ཁ་ད་ནད་དུག་འདིའི་རིགས་དེ་འགོས་ཡ་དེ་ཡིན་ན། ཉེན་ཁ་ཆེ་རུ་ཞེ་པོ་འགྲོ་གི་འདུག་ཞེས་བྱས་ཁོང་ཚོས་གཙོ་བོར་འདི། འདི་འདྲ་ཅིག་བཀོད་བཞག། ཨང་འདི་གའི་ནང་ལོགས་ནས་དམིགས་བསལ་གྱི་དེའི་རིགས་ཡིན་དེ་རྩོམ་འདི་ནང་ལ་ག་རེ་བྲིས་འདུག་ཟེར་ན། ད་འདི་ནད་དུག་དེ་ཚོ་རིགས་མང་པོ་ཞེ་པོ་ཅིག་སེམས་ཅན་ག་ས་ག་ལ་ཡོད་རེད་དེ་ལ་ཡིན་ནའི། ཙི་ཙི་སྒམ་པོ་ནས་འགོས་ཡག་དེ་ཉེན་ཁ་ཆེན་པོ་ཞེ་པོ་ཅིག་དེའི་སྔོན་ལ་ཡང་རྒྱ་ནག་ལ་ཡང་འདི་གའི་ནད་དུག་གི་ན་ཚ་ཆེན་པོ་བྱུང་སོང་ཨང་དེ་ཕལ་ཆེར་ཙི་ཙི་སྒམ་པོ་ནས་འགོས་པ་རེད་ཟེར་གྱི་ཡོད་རེད་དེ་རིང་ཁ་སང་ཡོད་པའི་ཏོག་དབྱིབས་ནད་དུག་དེ་ཙི་ཙི་སྒམ་པོ་ནས་འགོས་པ་རེད་ཟེར་གྱི་ཡོད་རེད་དེ་རིང་གི་ཞིབ་འཇུག་བྱས་པ་དེའི་ནང་ལོགས་ལ་ཡང་དམིགས་བསལ་གྱི་ད་སེམས་ཅན་གྱི་མིང་དང་ས་ཆ་བཅས་ཀྱི་ནང་ག་རེ་འདུག་ཟེར་ན། ལྷོ་ཤར་ཨེ་ཤི་ཡའི་ས་ཁུལ་དེའི་ནང་ལ་ཡིན་ན། ད་ལྟ་ཕ་གིའི་ཙི་ཙི་སྒམ་པོའི་རིགས་མང་པོ་ཞེ་པོ་ཅིག་ཡོད་ས་རེད། ད་ལྟ་ཁོ་རང་ནི་ལྷོ་ཤར་ཨེ་ཤི་ཡའི་ས་ཁུལ་དེ་ཚ་བ་ཆེན་པོ་ཞེ་པོ་ཅིག་ཡོད་རེད། ཚ་བ་ཆེན་པོ་ཡོད་པའི་སྒང་ལ་ཡང་ད་ལྟ་གནམ་གཤིས་འགྱུར་ལྡོག་ས་ཁུལ་དེ་ཚོ་ལ་ཡང་ཚ་བ་ད་དུང་དེ་བས་ཤུགས་ཆེར་ཕྱིན་པ་ཡིན་ན་ད་དེའི་རྒྱུད་ཀྱི་ཙི་ཙི་སྒམ་པོ་དེ་ཚོ་མང་པོ་ཞེ་པོ་ཅིག་ས་ཆ་ཕྲན་བུ་གནམ་གྲང་སའི་ས་ཁུལ་ལ་ཡ་སྤོ་ཡག་གི་ཉེན་ཁ་དེ་ཤུགས་ཆེ་ཡོད་ས་རེད་ཨ་ནི་ཙི་ཙི་སྒམ་པོ་དེ་ཚོ་ཡིན་ན་ས་ཁུལ་གསར་པ་སླེབས་ཙམ་པ་སེམས་ཅན་གཞན་པ་ཐུག་མི་ཐུག་བྱས་ཙམ་པ་ཡིན་ན་ན་ཚ་ན་ཡག་གི་ད་ཉེན་ཁ་ཅིག་དམིགས་བསལ་ཆེན་པོ་ཡོད་རེད་ས་ཆ་དཔེ་མཚོན་ན་གལ་ཆེན་པོ་ཅིག་ཅིག་གྲང་ཤ་ཆེ་ཚང་ད་དུ་ཅིག་བྱེད་དུས་ང་རང་ཚོ་བོད་པ་དང་འབྲེལ་བ་ཡོད་ཟེར་བསམ་གི་འདུག་ག་ཙང་ལྷོ་ཤར་ཨེ་ཤ་ཡ་རེད་ད་ཧི་མ་ལ་ཡའི་རི་རྒྱུད་ད་ཕ་གིར་འབྱར་བསྡད་ཡོད་རེད་ལྷོ་ཤར་ཨེ་ཤ་ཡ་ནས་ས་ཆ་གྲང་ངར་ལ་ཡོང་ཟེར་ཙམ་པ་ད་བོད་ས་མཐོ་དེ་ཚོ་ཡིན་ན།